སྟོད་དབུས་གཙང་བླ་མ་ཆོས་སྲོལ་ཆེ་ཆོས་བཀའ་འགྱུར་ལྷག་ན་བསྟན་འགྱུར་ཡོད་ཆོས་མ་ཎི་ཡིག་དྲུག་རང་བྱུང་ཡིན། སྨད་རྒྱ་ནག་རྒྱལ་བོ་གོས་སྲོལ་ཆེ་གོས་འབྲུག་མ་ལྷག་ན་གསེར་མ་ཡོད་ཕྲུག་དཀར་ཁྲ་ཐིག་ལེ་རང་བྱུང་ཡིན། སྐུ་རྒྱལ་བོད་ལ་རྒྱུ་སྲོལ་ཆེ་རྟ་གྲོ་ཁྲ་ལྷག་ན་སྔོ་ཁྲ་ཡོད་རྟ་རག་ཁྲ་ཐིག་ལེ་རང་བྱུང་ཡིན། སྟེགས་གསུམ་བཞི་མོ་གཅིག་ག་རྟེའུ་གསུམ་བཙས། རྟ་ཆེ་བ་ངང་ཆུང་གསེར་མགོ་ཡིན། རྟ་ངང་ཆུང་བུ་ལས་དབུས་ར་སོང་སྟོད་དབུས་གཙང་བླ་མའི་ཆིབས་པ་ཡིན་རྟ་དུ་བཟོས་རྟ་བབས་དེ་ནས་སྐྱིལ་རྒོད་བཞི་མོ་དྲིན་ལན་དེ་ནས་རྫོགས། རྟ་འབྲིང་བ་བུ་ལས་རྒྱ་ཡ་སྲུང། རྟ་ཆུང་བ་ནག་ཆུང་རྟ་འབྲིང་བ་ནག་ཆུང་སྲམ་མགོ་ཡིན་རྟ་ནག་ཆུང་བུ་ལས་རྒྱ་ཡ་སོང་སྨད་རྒྱ་ནག་རྒྱལ་པོ་དམག་རྟ་ཡིན་རྟ་དུ་བཟོས་རྟ་བབས་དེ་ནས་སྐྱིལ་སྨྲ། རྒོད་བཞི་མོ་དྲིན་ལན་དེ་ནས་རྫོགས། རྟ་ཆུང་བ་ཀ་ཀྲིའི་དུང་མགོ་ཡིན། རྟ་ཀ་ཀྲིའི་བུ་ལས་བོད་ལ་སོང་འདི་བོད་གི་བུ་མོའི་གཉེན་རྟ་ཡིན་རྟ་དུ་བཟོས་རྟ་བབས་དེ་ནས་ཆུད་རྒོད་བཞི་མོ་དྲིན་ལན་དེ་ནས་རྫོགས། གྲལ་མགོ་སྐོར་ར་གསེར་ཁྲི་རྒྱག་གསེར་ཁྲིའི་བླ་ཁ་གསེར་ཡིག་བབས་འདི་རིག་ནི་ཡོད་དྲ་འདོན་ནི་དཀོན་འདི་འདོན་ནོ་དགའ་ལྡན་གསེར་ཁྲི་ཡིན། གྲལ་སྐེད་སྐོར་ར་དངུལ་ཁྲི་རྒྱག་དངུལ་ཁྲིའི་བླ་ཁ་དངུལ་ཡིག་བབས་འདི་རིག་ནི་ཡོད་དྲ་འདོན་ནི་དཀོན་འདི་འདོན་ནོ་གོང་མ་རྒྱལ་བོ་ཡིན། ངས་གྲལ་རྔ་སྐོར་ར་དུང་ཁྲི་རྒྱག་དུང་ཁྲིའི་བླ་ཁ་དུང་ཡིག་བབས་འདི་རིག་ནི་ཡོད་དྲ་འདོན་ནི་དཀོན་འདི་འདོན་ནོ་སྡེ་འགོ་དཔོན་པོ། མགོ་སྐོར་ར་གོས་གདན་བཏིངས་གོས་རི་མོ་ཅན་གྱི་གདན་ཐོག་ནས་དབུ་གསེར་ཞྭ་ཅན་གྱི་བླ་མ་བཞུགས་ངས་ཡང་ཡང་བཞུགས་ཀྱི་སྨོན་ལམ་འདེབས། ངས་གྲལ་སྐེད་སྐོར་ར་ཕྲུག་གདན་བཏིངས་ཕྲུག་ཐིག་ལེ་ཅན་གྱི་གདན་ཐོག་ནས་ཏོག་ཁེར་སྒམ་ཅན་གྱི་དཔོན་པོ་བཞུགས་ངས་ཡང་ཡང་བཞུགས་ཀྱི་སྨོན་ལམ་འདེབས། ངས་གྲལ་རྔ་སྐོར་ར་བལ་གདན་བཏིངས་བལ་འཇའ་ལུད་ཅན་གྱི་གདན་ཐོག་ནས་དུང་སྒོར་མོ་ཅན་གྱི་མ་སྲུ་བཞུགས་ངས་ཡང་ཡང་བཞུགས་ཀྱི་སྨོན་ལམ། ཕྱི་བཀྲ་ཤེས་མ་ཉམས་སྐྱེས་རི། སྐྱ་དཀར་མོ་སྲིད་གླིང་དུང་ཕྱི་རེད། གྲོ་ར་སོག་མ་མཉམ་སྐྱེས་རེད་སྐྱ་དགར་ནོ་སྲིད་གླིང་སྟོན་གསུམ་སེ་རི་རེད། མིང་ཆུང་སྲིང་ཆུང་ཀྱམ་མཉམ་སྐྱེས་རེད་སྐྱ་དགར་ནོ་སྲིད་པའི་ཚོང་ཅི་འདྲི། ཨ་རིའི་ཁུ་ཁ་མ་ལུང་ནོ་འབྲིང་རི་མིར་མགོ་གི་རི་ཐུར་གྲི་བཟོ་བའི་ཨབ་ཀི་མམ་ནི་ནོ་སྟག་དར་མི་རྒྱབ་གི་ཐུག་ལི་རི་ལྷ་བཟའི་ཐུག་ཨ་མ་ལུང་ནོ་ཤ་དམའ་བའི་མགོ་གི་རྒྱོ་མཁུར་གྲི། ཆུ་མགོ་མ་འཐུང་བ་མཆོག་གསུམ་ཕུལ་ངའི་མཆོད་ཀ་ལྷ་ཡུལ་མཁའ་མ་ཕུན་ཚོགས་སྟོད་ལྷ་ཁྱིམ་ཚང་བའི་ཕོ་བྲང་རི། ས་ལྷ་མོའི་མགོན་སྐྱེས་བྱེད་ཚ་རུ་ངའི། ཆིང་བར་མ་མཐོང་བ་མཆོག་གསུམ་ཕུན་ངའི་མཆོག་དགའ་གླུ་ཡུལ་མཁའ་མ་འཕེན། གླུའི་སྟོང་སྐྱོང་ཀ་རའི་ཕོ་བྲང་རུ། གླུ་གླུ་མའི་ངད་གྲུབ་སྣང་ས་རུ། ཆིང་བཞུགས་མ་མཐོང་བ་མཆོག་དགའ་འཕེན། ངའི་མཆོག་དགའ་སྐུ་བརྒྱ་འོད་ལ་འཕེན། ཧ་ཧ་ཀི་ཀྱ་ར་འཚོགས་ས་རུ། སྣང་ན་རྫས་གླུ་དབྱངས་ལེན་ས་རུ། གསུམ་གྱི་མགོ་མ་ནི་གླང་པོ་རིན་ཆེན་འདམ་མ་ཟུག། ནང་རྭ་ཐོགས་འབུམ་གྱི་ལྟད་མོ་ལྟོས། རྨོངས་པ་ཁྱུང་དཀར་མཛོ་ར་བཞག། སྟོན་ཟླ་གསུམ་གྱི་མཐའ་མ་ནི་བྱ་མ་ལབ་ཙེ་བད་ཀྱིས་བསད། གཤོག་ཐོགས་འབུམ་གྱི་ལྟད་མོ་ལྟོས་རྨོངས་པ་ཐང་དཀར་རྒོད་ལ་བཞག། འཇིག་རྟེན་ཆགས་ཀྱི་དང་པོ་ནི་ཧ་ཕྱུག་པོའི་བུ་མོ་གནས་ར་སོང། ནང་ན་ཟླ་མང་གི་ལྟད་མོ་ལྟོས་རྨོངས་པ་དྲིན་ཆེན་ཧ་མ་བཞག། ད། སེར་པོ་གསེར་གྱི་ཁྲི་ཐོག་ནས་ཡོན་ཏན་ཅན་གྱི་བླ་མ་བཞུགས། ཡང་ཡང་བཞུགས་གི་སྨོན་ལམ་འདེབས། གོམ་ལག་ཅན་གྱི་རྟ་ཐོག་ནས་སྡེ་གཉེར་ཅན་གྱི་བུ་ཚ་སྐྱིད། བུ་ཚ་སྐྱིད་ཡང་ཡང་སྐྱིད་གི་སྨོན་ལམ་འདེབས། སྐྱིད་དེ་ནས་ནི་དར་རྒྱས་ཚང་བྱུང་ཡིད་ལ་མི་ཕོད། རི་མོ་ཅན་གྱི་གོས་འོག་ནས་རིན་ཐང་ཅན་གྱི་བུ་མོ་སྐྱིད་ངས་ཡང་ཡང་སྐྱིད་གི།

ཕྱག་ནད་ཡོད་རྒྱུ་ལས་འབྱོར་རིགས་ན་ཚིག་སྡུག་མོ་མ་བྱེད་གནས་བདག་བཟོ་འགོག་ཡོད་ཕྱིར་བདེ་མེད་སྙིང་རུས་རྒྱས། གཡག་གི་རྫོང་ནང་ན་ཀླུ་དུང་སྐྱོང་དཀར་པོ་ཁྲི་ལ་བཞུགས་ནང་ཉ་སྲམ་མང་གིས་སྐུ་གཡོག་སྒྲུབ་ངས་ཡང་ཡང་སྒྲུབ་ད་སྒྲུབ་ན་སྒྲུབ་ཞག་འདི་བཟོ་ཡོད། ནང་ཁྲོམ་པ་གཡག་གི་རྫོང་ནང་ན་ནང་ཧ་ཁུ་བཟང་པོ་ཁྲི་ལ་བཞུགས་ནང་བུ་ཚ་མང་གིས་ཞབས་གཡོག་སྒྲུབ་ངས་ཡང་ཡང་སྒྲུབ་གི་སྨོན་ལམ་འདེབས།

དཔའ་བོ་མདུང་བཟང་རི་ན་ཡོད་དཔའ་སྐད་ཚོ་དྲུག་གླིང་ང་གྲགས། དཔོན་རྒད་པོས་གོ་ན་རྣ་ར་སྙན། མ་བུ་མོ་གནས་ཡུལ་མཚམས་ན་ཡོད་འདུས་བཟང་ཐང་ཁྱིམ་མཚེས་བ་ར་གྲགས། དྲིན་ཧ་མས་གོ་ན་ཡང་ཞིག་སྙན།

བོན་སེར་མོ་དབྱི་ར་འགྱོ་ནི་བཟོ་བོན་དབྱི་ཧར་འགྱོ་རྩ་ར་སིར་ཡོང་སྐ་སིར་ཡོང་སྔོན་ན་ཆོས་གཟུགས་སྒོ་ཆོས་མེད་ན་ངང་བ་སེ་རོ་འཛ་འདྲ་སིར་བཙོ་དབྱི་བཙོ་དབྱི་ཀི་ང་འགྱོ་རྟག་ཤ་ར་ཅི་ག་འགྱོ་ནི་བཟོ་ཅི་ཧར་འགྱོ་རྩ་ར་སིར་ཡོང་སྐ་སིར་ཡོང་སྔོན་ན་རྒྱུ་གཟུགས་སྒོ་རྒྱུ་མེད་ན་ཕོ་རོག་ནག་ཆུང་འདྲ་ནག་བཙོ་དབྱི་བཙོ་དབྱི་ཀི་ང་འགྱོ་དམའ་བོ་མོག་གནས་ར་འགྱོ་ནི་བཟོ་གནས་ཧར་འགྱོ་རྩ་ར་སིར་ཡོང་སྐ་སིར་ཡོང་སྔོན་ན་རྒྱུ་གཟུགས་སྒོ་རྒྱུ་མེད་ན་སྐྱི་ག་ཁྱ་མོ་འདྲ་ཁྱ་བཙོ་དབྱི་བཙོ་དབྱི་ཀང་འགྱོ། ངང་པ་གཉིས་ཀྱིས་མཚོ་ཁ་སྐོར་ཧཱུྃ་བླ་མ་གཉིས་ཀྱི་རྣམ་ཤེས་རེད་ཆུའི་ཆ་འདག་འཁོར་གྱི་རྣལ་མི་འགྲུབ། བྱ་ཕོ་རོག་གཉིས་ཀྱིས་རབ་མཐའ་སྐོར་སྟག་ཤ་ར་གཉིས་ཀྱི་རྣམ་ཤེས་རེད་བུ་ཇག་ག་སོང་གི་རྣལ་མི་འགྲུབ། བྱ་ཕོ་བྱ་ཁུ་བྱུག་གཉིས་ཀྱིས་ནགས་མཐའ་སྐོར་མ་བུ་མོ་ཟིག་གི་རྣམ་ཤེས་རེད་རྩིག་ཡག་རྩིག་འཁོར་གྱི་རྣལ་མི་འགྲུབ།

གིས་སྐས་འབྲུག་མ་གཡུང་དྲུང་རང་སྐྱེས་གཅིག་སྐས་རྒྱ་སེའི་ནོར་བུ་ཆ་བདུན་གཉིས། ཁྲི་དཀར་ཆ་ཐིག་ལི་རང་བྱུང་གསུམ། གཡང་ཏི་བཟོ་མ་འབྲུག་བཀྲ་ཤིས་འབྱུང། རྒྱལ་གཡང་གཏེར་མཛོད་ཁང་མཛོད་ར་ཞུ་མ་ན། རྟ་འདོ་བ་གཡུ་རྔོག་ལྡེམ་པ་ཡོད། དུང་དཀར་པོའི་ལུ་གུ་འབའ་ཤེས་ཡོད། འབྲི་ལི་ཟོག་འཕྲ་མོ་ངུར་ཤེས་ཡོད། གཡང་ཏི་བཟོ་མ་འབྲུག་བཀྲ་ཤིས་འབྱུང། ང་གསེར་གྱི་ཡུལ་ནས་ཡོང་ནི་ཡིན། ང་དངུལ་གྱི་ཡུལ་ནས་འདུག་རྒྱུ་ཡིན། ངས་གསེར་དངུལ་འཛོམས་པའི་བཀྲ་ཤིས་འཇོག། ང་གོས་ཀྱི་ཡུལ་ནས་ཡོང་ནི་ཡིན། ང་ཕྲུག་གི་ཡུལ་ནས་འདུག་རྒྱུ་ཡིན། ངས་གོས་ཕྲུག་འཛོམས་པའི་བཀྲ་ཤིས་འཇོག། ང་བདག་གི་ཡུལ་ནས་ཡོང་ནི་ཡིན། ངས་ཤོག། ང་ཤོག་གི་ཡུལ་ནས་འདུག་རྒྱུ་ཡིན། ངས་བདག་ཤོག་འཛོམས་པའི་བཀྲ་ཤིས་འཇོག། བཀྲ་ཤིས་གཡང་ཆང་གོང་ང་ཁྱེར་འབྲུག་རྒན་པ་རྣམས་ཀྱི་མཆོད་ཁ། གཞོན་པ་རྣམས་ཀྱི་རྩེད་ཆང་ཡིན་ངས་བསུ་བ་འཛོམས་པའི་བཀྲ་ཤིས་འཇོག་བཀྲ་ཤིས་གཡང་ཆང་དཀྱིལ་ཡ་ཁྱེར། དཔོན་ཆེན་པོ་རྣམས་ཀྱི་མཆོད་ཁ་ཧོང་འདག་གཞོན་པ་རྣམས་ཀྱི་རྩེད་ཆང་ཡིན་ངས་གླུ་བ་འཛོམས་པའི་བཀྲ་ཤིས་འཇོག།